འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
དེང་སྐབས་ཨ་མི་རི་ཀ་དང་ནུབ་ཕྱོགས་ཀྱི་ཡར་ཐོན་རྒྱལ་ཁབ་ཁག་གི་ནང་ལ་ཕ་མ་མང་པོ་ཡིས་བློ་འཚབ་བྱེད་བཞིན་པའི་དཀའ་ངལ་གཅིག་ནི། བྱིས་པ་ཚོ་ལ Smart Phone ཟེར་བའི་དེང་དུས་ཀྱི་ཁ་པར་གསར་པའི་རིགས་དང། དེ་བཞིན་དབྱིན་ཇིའི་ནང་ལ Tablet ཟེར་བའི་ཀམ་ཕུའུ་ཏྲའི་རིགས་ཀྱི་ཡོ་ཆས་ལ་གོམས་ལང་ཤོར་བའི་ཉེན་ཁ་དེ་རེད། དབྱིན་ཇིའི་ནང་ལ Smart Phone ཟེར་བ་དེ iPhone ཟེར་བའི་ལག་ཁྱེར་ཁ་པར་དང་དེ་བཞིན Samsung Galaxy ཟེར་བའི་ལག་ཁྱེར་ཁ་པར་སོགས་ལྟ་བུ་རྣམས་རེད། ཁ་པར་དེ་ཚོ་དང་དེ་བཞིན Tablet ཟེར་བའི་ཤེལ་ངོས་ལེབ་ལེབ་ཅན་གྱི་ཀམ་ཕུའུ་ཏྲའི་ཡོ་ཆས་དེ་ཚོ་ལ་ཟེར་གྱི་ཡོད་པ་ཞིག་རེད། ཚན་རིག་གི་ཉིན་དེབ་ཟེར་བའི་དུས་དེབ་ཀྱི་དྲ་རྒྱའི་ཐོག་ལ་གནས་ཚུལ་སྤེལ་དོན་ལྟར་ན། ཡོ་ཆས་དེ་ཚོ་དང་གཟུགས་མཐོང་བརྙན་འཕྲིན་གྱི་ཐོག་ལ་བྱིས་པ་དང་ན་གཞོན་ཚོས་དུས་ཚོད་ཧ་ཅང་རིང་པོ་གཏོང་རྒྱུའི་གོམས་ལང་ཤོར་བ་ཡིན་ན། རིམ་གྱིས་བྱིས་པ་དེ་ཚོ་ཡི་ལུས་ལ་ནད་ཚིལ་གསོག་པའམ། ཡང་ན་ཧ་ཅང་རྒྱགས་པ་ཆེ་བའི་ཉེན་ཁ་ཡོད་པ་ཞིག་རེད། དེ་ཡང་ཨ་མི་རི་ཀའི་ཧར་བྷར་ཌི་གཙུག་ལག་སློབ་གྲྭའི་སྤྱི་དམངས་འཕྲོད་བསྟེན་སློབ་གྲྭ་ཡི་མཁས་པ་ཁག་གིས་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས་སྤྱི་ལོ་ཉིས་སྟོང་བཅོ་ལྔ་ལོ་བར་འཛིན་རིམ་དགུ་པ་ནས་བཅུ་གཉིས་བར་གྱི་ན་གཞོན་ཉིས་ཁྲི་བཞི་སྟོང་བརྒྱད་བརྒྱའི་ཐོག་ལ་གནད་དོན་འདིའི་ཐད་ལ་ཞིབ་འཇུག་བྱས་ཡོད་པ་རེད། ཞིབ་འཇུག་དེའི་བརྒྱུད་ནས་ཤེས་རྟོགས་བྱུང་དོན་ལྟར་ན། ཨ་མི་རི་ཀའི་ནང་གི་ན་གཞོན་བརྒྱ་ཆ་ཉི་ཤུ་མ་ཟིན་ཙམ་ཉི་མ་རེ་རེ་ལ་གོང་ཞུས་ཀྱི་ཡོ་ཆས་དེ་ཚོའི་ཐོག་ལ་དུས་ཚོད་ཆུ་ཚོད་ལྔ་རེ་གཏོང་གི་ཡོད་པ་མ་ཟད། བྱེ་མ་ཀ་ར་ཡོད་པའི་འཐུང་ཆུ་འདྲ་མིན་ཉི་མ་རེ་ལ་ཐེངས་མ་གཉིས་རེ་ཙམ་འཐུང་བ། གཉིད་འདང་ངེས་མི་ཉལ་བ་བཅས་ཀྱི་གནས་ཚུལ་ཡོད་པ་དེས། ཕྲུ་གུ་དེ་ཚོ་ལ་ནད་ཚིལ་གསོག་པའི་ཉེན་ཁ་དེ་གོང་ཞུས་ཀྱི་ཡོ་ཆས་དེ་ཚོ་བེད་སྤྱོད་མི་གཏོང་མཁན་ལས་བརྒྱ་ཆ་བཞི་བཅུ་ཞེ་གསུམ་ཡིས་ཆེ་བ་ཡོད་པ་རེད། འདི་ལྟ་བུའི་གནས་ཚུལ་འདི་ཨ་མི་རི་ཀའི་ནང་རྒྱུན་དུ་ནས་སྤྱི་དམངས་ཀྱིས་གླེང་མོལ་བྱེད་བཞིན་པའི་བརྗོད་གཞི་ཞིག་རེད་ལ། གནད་དོན་འདི་དེང་སྐབས་འཛམ་གླིང་གང་སར་ཡོད་པའི་དཀའ་ངལ་ཞིག་ཀྱང་རེད། དཀའ་ངལ་འདི་ནི་ལུས་རྒྱགས་པ་ཆགས་པའི་དཀའ་ངལ་གྱི་ཐོག་ལ། བྱིས་པ་རྣམས་རང་སོ་སོའི་ལག་ཁྱེར་ཁ་པར་སོགས་ཀྱི་ཤེལ་ངོས་ལ་མགོ་འཁོར་ནས་མི་གཞན་དང་མཉམ་དུ་སྐད་ཆ་ཤོད་རྒྱུ་དང། གཞན་དང་ཕན་ཚུན་འབྲེལ་མོལ་བྱེད་པའི་གོ་སྐབས་ཆུང་དུ་འགྲོ་བ་དེ་ཡིས། འགྲོ་བ་མི་དང་འབྲེལ་འདྲིས་ཀྱི་བརྒྱུད་ནས་སྤྱི་ཚོགས་ཀྱི་ཤེས་བྱ་མང་པོ་སྦྱོང་བའི་གོ་སྐབས་ཆུང་དུ་འགྲོ་གི་ཡོད་པ་དང། ཐ་ན་འགྲོ་བ་མི་ཕན་ཚུན་གྱི་རྒྱུན་ཅན་གྱི་འབྲེལ་ལམ་བྱེད་དགོས་པའི་མི་ཚེའི་ནང་ལ་ཁྱོན་ཡོངས་ནས་དཀའ་ངལ་ཡོང་རྒྱུ་ཡིན་པ་མི་མང་པོ་ཡིས་བློ་འཚབ་བྱེད་ཀྱི་ཡོད་པ་རེད། ལྷག་པར་དུ་ཤེས་ཡོན་སྦྱོང་བའི་ཐད་ནས་བཤད་ན། གཟུགས་མཐོང་བརྙན་འཕྲིན་ལ་ལྟ་བ་དེ་ཡིས་མིའི་ཀླད་པའི་གྲུང་ཤ་སྐྱོ་རུ་འགྲོ་གི་ཡོད་པའི་གནས་ཚུལ་ཡང་ཡོད་པ་ཞིག་དཔེར་ན། གཟུགས་མཐོང་བརྙན་འཕྲིན་ལྟ་སྐབས་མིའི་ཀླད་པ་ཡི་བྱེད་ལས་དེ་གཉིད་ཁུག་པའི་སྐབས་ལས་ཀྱང་སྐྱོ་བ་ཡོད་པ་ཞིབ་འཇུག་པ་ཁག་གིས་བརྗོད་ཀྱི་ཡོད་པ་རེད། འོན་ཀྱང་དེ་དང་ཆབས་ཅིག་ཏུ་དེང་དུས་ཀྱི་ཡོ་བྱད་དེ་ཚོ་དང་ཁ་ཡོངས་སུ་བྲལ་རྒྱུའི་གོ་སྐབས་མེད་པ་ཞིག་རེད་ལ། དེ་ཚོ་ནི་འཛམ་གླིང་འདིའི་དུས་རབས་གསར་པ་ཡི་ཡོ་བྱད་གསར་པ་ཡིན་དུས། བྱིས་པ་རྣམས་ལོ་གང་ཙམ་ཆེན་པོ་ཆགས་པའི་རྗེས་སུ་དེ་ཚོ་ལ་རྒྱུས་མངའ་ཡོད་དགོས་པ་ཞིག་ཡིན་པ་ཡང་མི་འགའ་ཤས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་རེད། གཤམ་ལ་ཡོ་བྱད་དེ་ཚོ་ཡི་ཁེ་ཕན་དང་སྐྱོན་ཡང་ད་ལྟའི་གནས་སྐབས་སུ

ལོ་གསུམ་ཙམ་མ་ཟིན་གོང་དུ་གཟུགས་མཐོང་བརྙན་འཕྲིན་དང་ཤེལ་ངོས་བཅས་ལ་བལྟ་བཅུག་ན། དེ་ལ་ཡོད་པའི་སྐྱོན་མ་གཏོགས་པའི་དགེ་ཕན་གང་ཡང་ལེན་ཐུབ་ཀྱི་མེད་པ་ཞིག་རེད། གཉིས་པ་ཡོ་བྱད་དེ་ཚོ་ཡིས་ཕྲུ་གུའི་སེམས་དལ་ལྷོད་མེད་པར་བཟོ་བ་དང། བྱིས་པ་དེ་རྣམས་ཡིད་འོང་གི་ཁོར་ཡུག་དང་ཁ་བྲལ་བའི་དཀའ་ངལ་བཟོ་གི་ཡོད་པ་རེད། སྤྱིར་བཏང་ཕ་མ་མང་པོར་བྲེལ་བ་ཆེན་པོ་ཡོད་པའི་སྐབས་སུ་ཕྲུ་གུ་ཚོའི་ལག་ཏུ Smart Phone ཟེར་བའི་ཁ་པར་དང Tablet ཟེར་བའི་ཀམ་པུ་ཊར་ཡི་ཤེལ་ངོས་དེ་ཚོ་ལག་ཏུ་བཞག་ན་ཁོ་ཚོ་དེ་ལ་མགོ་འཁོར་འགྲོ་གི་ཡོད་པར་བརྟེན་ནས་སྟབས་བདེ་པོ་ཞིག་ཡོང་གི་ཡོད་པ་མཐོང་སྲིད་མོད། འོན་ཀྱང་དེ་ལྟ་བུའི་རྒྱུན་རིང་གོམས་ལང་ཤོར་ན། བྱིས་པ་དེས་དེ་རྣམས་ལ་བལྟ་རྒྱུ་མ་གཏོགས་གཞན་ཅི་ཡང་མི་བྱེད་མཁན་ལ་འགྱུར་གྱི་ཡོད་པ་ཞིག་རེད། དེ་ལྟ་བུའི་གོམས་ལང་ཤོར་བ་ཡིན་ན། དེ་ཡིས་ཕྲུ་གུའི་ཤེས་བྱ་ཡར་རྒྱས་སྤྱི་དང་ལྷག་པར་དུ་སྤྱི་ཚོགས་དང་འབྲེལ་བའི་ཤེས་བྱ་དང་དེ་བཞིན་མི་ཚེའི་ནང་སེམས་ཁམས་ལྷོད་ལྷོད་མེད་པའི་ཆགས་པའི་རྐྱེན་བྱེད་སྲིད་པ་ཞིག་ཡིན་པ་རེད། དེ་བཞིན་དུ་ཕ་མ་དང་ཕྲུ་གུའི་བར་གྱི་འབྲེལ་ཐག་རིང་དུ་གཏོང་བ་དང། ཕྲུ་གུ་དེའི་མི་ཚེའི་ནང་ལ་མི་གཞན་དང་འབྲེལ་འདྲིས་ཀྱི་ནུས་པ་ཉམས་ཀྱི་ཡོད་པ་སོགས་གནས་ཚུལ་འདྲ་མིན་ནས་མཐོང་རྒྱུ་ཡོད་པ་རེད། གནད་དོན་འདིའི་ནང་ལ་ཕ་མ་ཡིས་བྱིས་པ་སྟངས་འཛིན་བྱེད་ཕྱོགས་དང། ཕ་མ་ཡིས་བྱིས་པ་ཐད་ཀར་ལྟ་སྐྱོང་བྱེད་ཕྱོགས་དང་འབྲེལ་བ་ཡོད་པ་ཞིག་རེད། སྟངས་འཛིན་ཡག་པོ་བྱེད་ཐུབ་མཁན་གྱི་ཕ་མ་ཚོ་ཡིས་བྱིས་པ་རྣམས་ལོ་བཅུ་ཙམ་ལ་མ་སླེབས་གོང་དུ་གོང་ཞུས་ཀྱི་ཡོ་བྱད་དེ་ཚོ་ལག་པ་ལ་འཇོག་གི་མེད་པ་དང། དེའི་རྗེས་སུ་དུས་ཚོད་ཚོད་འཛིན་ཡོད་པའི་འོག་ནས་བེད་སྤྱོད་གཏོང་རྒྱུའི་གོམས་གཤིས་བསླབ་ཀྱི་ཡོད་པ་རེད། སྤྱིར་གཟུགས་མཐོང་བརྙན་འཕྲིན་སོགས་ནས་སྟོན་པའི་ལྟད་མོ་དང་རྩེད་མོ་མང་པོ་ཕྲུ་གུའི་ཤེས་བྱའི་ཆེད་དུ་བཟོས་པ་ཡིན་ཅེས་བརྗོད་ཀྱི་ཡོད་པ་དེ་ཚོ་ལ་དོན་དངོས་སུ་ཤེས་བྱ་ལ་ཕན་རྒྱུ་ཡོད་པའི་དཔང་རྟགས་མེད་ཀྱང། ཕ་མ་ཚོས་དེ་ཚོ་ཕྲུ་གུ་རྣམས་ལ་བལྟ་བཅུག་རྒྱུར་བློ་བདེ་མོ་བྱེད་པའི་ཉེན་ཁ་ཡོད་པ་ཞིག་རེད། འཕྲུལ་ཆེན་གྱི་ཡོ་བྱད་དེ་ཚོ་བེད་སྤྱོད་ཆེན་པོ་གཏོང་དུས་ཕྲུ་གུ་ཚོ་ལ་གཅིག་ནས་རང་གི་བྱ་བ་གང་བྱེད་པ་ལ་ཚོད་འཛིན་བྱེད་པའི་ནུས་པ་ཉམས་པ་དང། དེ་བཞིན་དུ་ཡོ་བྱད་དེ་ཚོ་ལ་སེམས་ཀྱི་ཚོར་བ་མེད་པ་ལ་བརྟེན་ནས་དེ་ཚོ་དང་འགྲོགས་འདྲིས་ཆེན་པོ་ཆགས་པའི་ཕྲུ་གུ་ཚོ་ལ་མི་གཞན་གྱི་ཐོག་ལ་བཟང་ངན་གྱི་བསམ་ཤེས་བྱེད་པའི་རྣམ་དཔྱོད་ཡར་རྒྱས་འགྲོ་རྒྱུ་ལ་གནོད་རྒྱུ་ཡོད་པ་མ་ཚད། སྤྱི་ཚོགས་དང་འབྲེལ་ལམ་བྱེད་པའི་སྒྱུ་རྩལ་དང། དཀའ་ངལ་སེལ་བའི་ནུས་པ་སོགས་ཡར་རྒྱས་འགྲོ་རྒྱུ་ལ་གནོད་རྒྱུ་ཡོད་པ་ཞིག་རེད། དེ་བཞིན་དུ་བྱིས་པའི་ཕྱི་གཟུགས་པོའི་ནུས་རྩལ་ཐོག་ནས་བཤད་པ་ཡིན་ན་ཡང་རྒྱུན་རིང་ཡོ་བྱད་དེ་ཚོ་ལ་མགོ་འཁོར་ནས་སྡོད་མཁན་ཚོ་ལ་སྐྱོན་ཡོང་གི་ཡོད་པ་ཞིག་རེད། གོང་ཞུས་ཀྱི་ནུས་རྩལ་དེ་རྣམས་ཡར་རྒྱས་ཅི་འདྲ་བྱས་ནས་འགྲོ་གི་རེད་ཟེར་ན། དེ་ནི་བྱིས་པ་གཞན་དང་མཉམ་དུ་རྩེད་མོ་རྩེ་བ་དང། རང་བྱུང་ཁོར་ཡུག་གི་ནང་ལ་རྩེད་མོ་རྩེས་ནས་ཁོར་ཡུག་གི་གནས་ལུགས་རྟོག་ཞིབ་བྱེད་པའི་བརྒྱུད་ནས་ཡར་རྒྱས་འགྲོ་གི་ཡོད་པ་ཞིག་རེད། ཡང་གནད་དོན་འདི་ཡི་ནང་ལ་བྱིས་པ་གཅིག་པུ་མ་ཡིན་པར་ཕ་མ་ཚོས་ཀྱང་ཀམ་པུ་ཊར་དང། སི་མཱརྟ་ཁ་པར་ཟེར་བ་སོགས་ཀྱི་ཐོག་ལ་རང་གི་ནང་དུ་བེད་སྤྱོད་རྒྱུན་རིང་པོ་བྱེད་པ་དེ་ཡིས་རང་གི་བྱིས་པ་དང་སྐད་ཆ་ཤོད་རྒྱུ་དང། རང་གི་བྱིས་པ་ཡི་ཐོག་ལ་དོ་སྣང་བྱེད་རྒྱུ་ལ་འཐུས་ཤོར་འགྲོ་གི་ཡོད་པ་མ་ཚད། བྱིས་པ་རྣམས་ལ་མིག་དཔེ་ངན་པ་སྤྲོད་པ་དང། རང་གིས་དེ་ལྟར་བྱེད་བཞིན་དུ་བྱིས་པ་ཚོ་ལ་ཡོ་ཆས་དེ་ཚོ་བེད་སྤྱོད་མ་གཏོང་ཞེས་བརྗོད་ན། བྱིས་པ་དེ་ཚོ་ཡིས་ཕ་མའི་ཁ་ལ་མི་ཉན་པའི་རྒྱུ་རྐྱེན་འགྲོ་གི་ཡོད་པ་ཞིག་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་བྱིས་པ་རྣམས་ལ་ལག་འཁྱེར་ཁ་པར་དང་ཀམ་པུའུ་ཏར་ཡོ་ཆས་དང་གཟུགས་མཐོང་བརྙན་འཕྲིན་སོགས་ཀྱི་ནང་ལ་ལྟད་མོ་ལྟ་བ་དང་རྩེད་མོ་རྩེད་རྒྱུ་སོགས་ལ་གོམས་ལང་ཤོར་བ་ཡིན་ན། དེ་ཡིས་བྱིས་པ་ཚོའི་ནང་གི་སེམས་ཀྱི་ཤེས་སྟོབས་དང། སྤྱི་ཚོགས་ནང་འབྲེལ་འདྲིས་བྱེད་པའི་འཇོན་ཚད། ཕྱི་ཡི་ལུས་པོའི་ནུས་པ་སོགས་ལ་སྐྱོན་ཡོང་གི་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པའི་སྐོར་དང་དེ་བཞིན་ཕ་མ་རྣམས་ཀྱིས་སྟངས་འཛིན་ཡག་པོ་བྱེད་དགོས་ཀྱི་ཡོད་པའི་སྐོར་སོགས་ལ་བྱིས་པའི་འཕྲོད་བསྟེན་དང་ཤེས་བྱ་སོགས་དང་འབྲེལ་བ་ཡོད་པའི་ཞིབ་འཇུག་ཁག་ལས་ཕྱོགས་སྒྲིག་ཞུས་པ་བཞིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུས་མཁན་ཡེ་ཤེས་རྡོ་རྗེ་ཡིན། ལེ་ཚན་རྗེས་མ་ཡི་ནང་ལ་ང་ཚོ་སླར་ཡང་མཇལ་ཡོང་ད་ཚང་མ་ཚེ་རིང།